སྙིགས་དུས་ཀྱི་ཚེ་ཐུང་གཅིག་པོ་འདི་ཉིད་ལ། ཟུང་འཇུག་གི་གོ་འཕང་ཐོབ་པར་བྱེད། ཉམས་ལེན་གྱི་ཐོག་ལ་གཞོལ་ཏེ་ཚེ་ལྷག་དོན་ལྡན་རེ་ཞིག་བཏགས། ཚེ་ལྷག་དོན་ལྡན། ཨ་ཁུ་སྟི། དེ་སྔ་ང་ད་ལྟ་བར་དུ་ལ་ཚེ་ཨོ་ལེ་དོན་ལྡན་རེ་ཞིག་མ་ཐུབ། ད་དོན་ལྡན་ཞེས་མི་ཚེ་སྙིང་པོ་ལེན། སྙིང་པོ་ཅི་ལེན་དགོས། སྙིང་པོ་ཞེས་བརྗོད་དོན་གོ་རྒྱུ། དེ་ནས་འཇམ་མགོན་བླ་མ་ཙོང་ཁ་ཆེན་པོས་རྒྱལ་བའི་གསུང་རབ་ཀྱི་དགོངས་པ་མཐར་ཐུག་མན་ངག་གི་སྙིང་པོ། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་དེ་མར་གྱི་སྙིང་ཁུ་ལྟ་བུ་ཡིན་པས་དེ་རང་རྒྱུད་ལ་སྐྱེས་པར་བྱས་ནས་ངེས་འབྱུང་གི་བསམ་པ་དང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྟོང་ཉིད་རྟོགས་པའི་ལྟ་བ་དང་པོ་དུ་བྱེད་དགོས།

དྲན་ཤེས་ཀྱི་ལྕགས་ཀྱུས་བཟུང། དེ་སྐད་ངར་བའི་ཐུགས་དང་རྣམ་པ་ཀུན་ཏུ་ངར། སེམས་གླང་ཆེན་སྨྱོན་པ་དང་འདྲ་བ་དེ། འཆི་བ་མི་རྟག་པ་མ་དྲན་གྱི་རྟགས་བརྒལ། དེ་ན་ཡིན་ནོ་རྒྱལ་ཁམས་རི་ཀླུང་བསྐོར་འདུག་ཅིང་འདུག་ན། ད་ངས་ད་རེས།

སེམས་ཁྲལ་འགའ་རེ་ཡིས་དེ་ནས་ཆོས་ལུགས་ཀྱི་རྒྱུ་མཚན་མི་ཤེས་ནས་གྲུབ་མཐའ་ཕན་ཚུན་གྱི་བར་ལ་དབྱེན་སྦྱོར་དང་དཀྲུགས་ཤིང་བརྒྱབ་ནས། གཅིག་གིས་གཅིག་གཅིག་འདྲ་ནི་མ་རེད་གཉིས་གཉིས་གཉིས་འདྲ་ནི་མ་རེད་འདི་དེ་རྫུན་རེད། ཨ་ཁུ་དེ་དེ་རྫུན་རེད། སེ་ར་བྱེས་པ་གིས་དེ་ནས་སྒྲོན་ལགས་ཟིག་ཡིན་ན་དགེ་ལུགས་ཀྱི་དགོན་པ་ཡིན་ན་ཐབས་ཆེ་གདན་འདྲེན་ཡང་སང་མི་འདྲེན་ནི་ཡོད་ཀྱི་མ་རེད། ཨ་ཁུ་དེ་དེ། ངས་རྒྱ་ཆེའི་ཚོགས་ཐུགས་ཞུས་ཚར་ལས་ཀྱི་རྗེས་ནས་གདན་འདྲེན་ཡང་སང་གི་ལྟོ་ཇག་རྒྱག་མྱོང།

སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་རྨེ་རུ་ལ། རྣལ་འབྱོར་མ་གི་ཁྲིད་གནང་བའི་སྒང་ལ། དེ་རིང་བཀའ་དྲུང་བཅིངས་འགྲོལ་བཏང་གི་རྗེས་ནས་བོད་ཡིག་གི་གསར་འགྱུར་འདི་གང་བྱུང་མང་བྱུང་ཞིག་འདུག་དེ་ཆོས་སྤོང་གི་ལས་རེད། ཁོས་བརྗོད་གཞི་གི་ནང་ན་བརྗོད་བྱ་གི་ནང་ལ་བླང་དོར་གྱི་གནས་བསྟན་མེད་ན་ཡང། ཡི་གེ་དེ་ཀ་ཁ་ཡིག་འབྲུ་ཙམ་དུ་དམ་པའི་ཆོས་འདུས་ཡོད་པ་ཡིན་པས་ཚང་ཆེན་ཆོས་དཀོན་མཆོག་གི་འདུ་ཤེས་བཞག་དགོས། དེ་ལ་མ་གུས་ཏེ་རྒྱ་ཡིག་གི་རྒྱ་མིའི་ཡི་གེ། རྒྱ་ཡིག་འདི་ཡང་རྒྱ་ཡིག་གི་བཀའ་འགྱུར་ཡོད་རེད་བསྟན་འགྱུར་ཡོད་རེད། དེ་འདུག་རྒྱ་ཡིག་འདི་ཡང། ཨོ་ལེ། དེ་ནི་གང་བྱུང་མང་བྱུང་བྱས་མི་ཉན། ཆོས་ལ་བརྟེན་པའི་གི་དེ་ནི་པེ། ཨོ་ལེ། རྒྱ་ཡིག་དང་བོད་ཡིག་ཡི་གེ་གང་ཡིན་ན་ཡང་ཆོས་ལ་བརྟེན་པའི་གི་དེ་ནི། འདུག་པོ། ཨོ་ལེ་ཧ་ཅང་དེ་ནི་རྩ་གཉན་ཆེ་བ་འདུག་པས་དེ་ལྟར་མི་ཉན་ཟེར་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་གསུངས་སོང་བ་དེ། དེ་ཡིན་དུས་དུ་སོང་གི་ཐོག་ནས་ཡིན་དུས་ཡིན་མིན་གྱི་དབྱེ་བ་བཤད་ནས་དེ་བྱེད།

ཅི་སྒྲུབ་ཀྱི་དེ་ནི་བྱ་བ་ཡག་པོ་བྱེད་ཀྱི་ཡིན་ན། ཕྱོགས་རིས་མེད་པའི་ས་སྐྱ་རྙིང་མ་བཀའ་བརྒྱུད་འབྲུག་པ་འབྲི་གུང་དགེ་ལུགས་གང་ག་གི་སྲུང་མ་གི་འཕྲིན་ལས་བྱེད་པ་རེད། དེ་ནི་མ་གཏོགས་པའི་དེ་ནི་སྲུང་མ་གཅིག་གིས་གཅིག་བསྐོས་ནས་གྲུབ་མཐའ་གཅིག་གིས་གཅིག་ལ་ཐོད་བརྒྱབ་བླ་མ་གཅིག་གིས་གཅིག་ལ་ཐོད་བརྒྱབ་གྲྭ་པ་གཅིག་གིས་གཅིག་ལ་ཐོད་བརྒྱབ་དུ་སྲུང་མ་བསྐོས་ན་དེ་ཚོད་དེ་ཚུལ་བཞུགས་ཀྱི་མ་རེད་ཕོག་གསུམ་རུང།